སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་དུ་གནད་ཡོད་མི་སྣར་མཇལ་མོལ་དང་ཚོགས་པ་སྒྲིག་འཛུགས་ཁག་ཏུ་གསུང་བཤད་སོགས་གནང་ནས་མུ་མཐུད་ནས་བོད་དོན་ཞུ་སྐུལ་གནང་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་དང། རྒྱ་གར་ཡུལ་མི་ཚོར་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མའི་སོར་གྲོང་ཁྱེར་དུ། རྣམ་པ་འདྲ་མིན་གྱི་སྒོ་ནས་གཞན་ཕན་ཐེབས་རྩ་ལྡན་དམིགས་བསལ་ཁྲོམ་ར་མཉམ་རུབ་ཀྱིས་བོད་ཀྱི་ལོ་གསར་དུས་སྟོན་སྲུང་བརྩི་གནང་གི་ཡོད་པ། མཐར་རྒྱ་ནག་གི་མི་འབོར་ཇེ་ཉུང་ལ་འགྲོ་བཞིན་པའི་སྐོར་གྱི་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་བྱ་བའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་དུ་གནད་ཡོད་མི་སྣར་མཇལ་མོལ་དང་ཚོགས་པ་སྒྲིག་འཛུགས་ཁག་ཏུ་གསུང་བཤད་སོགས་གནང་ནས་མུ་མཐུད་ནས་བོད་དོན་ཞུ་སྐུལ་གནང་ཡོད་པ་རེད་ལ། དེ་ཡང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཟླ་གཉིས་པའི་ཚེས་གསུམ་ཉིན་སྤེལ་བའི་གནས་ཚུལ་ལྟར་ན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཟླ་གཉིས་པའི་ཚེས་གཉིས་ནས་གསུམ་བར་དབྱིན་ཡུལ་དུ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་ཡོད་པ་ལྟར་ཚེས་གསུམ་ཉིན་སྲིད་སྐྱོང་མཆོག་གིས་དབྱིན་ཡུལ་གྱི་ཝར་ཝིག་སློབ་ཆེན་དུ་བསྐོངས་བའི་ཝར་ཝིག་དཔལ་འབྱོར་ཆེས་མཐོའི་ལྷན་ཚོགས་སྟེང་གསུང་བཤད་གནང་ཡོད་པ་དང་སྲིད་སྐྱོང་མཆོག་གིས་བོད་ཀྱི་འཐབ་རྩོད་ནི་རང་དབང་གཞི་རྩར་བཟུང་བའི་གདོང་ལེན་གྱི་ལས་འགུལ་ཞེས་པ་བརྗོད་གཞི་གནང་ནས་གསུང་བཤད་གནང་ཡོད་པ་རེད། ཆེས་མཐོའི་དཔལ་འབྱོར་ལྷན་ཚོགས་དེ་ནི་སུ་ཡིན་ཡང་ཡོང་ཆོག་ཆོག་ཅིག་མིན་པར་ཚོགས་བཅར་བ་ཚོས་འཛིན་བྱང་ཉོ་དགོས་ན་ཡང་དགེ་རྒན་དང་སློབ་མ་བཞི་བརྒྱ་ལྷག་ཚོགས་ཞུགས་གནང་ཡོད་ཅིང་དེའི་ནང་ན་རྒྱ་ནག་ནས་ཡོང་བའི་རྒྱ་རིགས་སློབ་མ་མང་བོ་ཞིག་ཡོད་པ་རེད། སྲིད་སྐྱོང་མཆོག་གིས་ད་རེས Warwick དཔལ་འབྱོར་ཆེས་མཐོའི་ལྷན་ཚོགས་སྟེང་གསུང་བཤད་གནང་ཚུལ་དབྱིན་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། མང་པོ་འདུག་ཁོ་རང་དང་པོ་དེ་རྒྱ་མིའི་སློབ་ཕྲུག་ཅིག་གིས་དྲི་བ་དེ་ཕུལ་སོང། ཁོ་རང་ཚོ་ད་རྒྱ་ནག་དམར་པོ་གཞུང་གིས་ནམ་རྒྱུན་བཤད་དེ་ཇོ་རང་དེ་གཅིག་པུ་གཅིག་ཀྱང་ཁོ་རང་གིས་ལྡབ་སྐྱོར་འདྲ་པོ་བྱས་ནས་ཞུས་ཏེ་སྐུ་ངོས་ཐུགས་ལྷོད་ལྷོད་བྱས་ནས་རང་ལུང་པ་ནང་ལ་ཡོད་དུས་ནི་ད་གཞུང་གིས་ལབ་རྒྱུ་གཅིག་པུ་མ་ཡིན་པའི། ད་ཉམས་ཞིབ་ཚད་ལྡན་ཡོད་ངེས་ཀྱི་སྙན་ཐོ་དོན་ཞེ་རེ་དང་དེ་ཚོ་ཇི་སྲིད་བ་ཡིན་ནའི་ཐུབ་པའི་སྲོལ་རྒྱུན་རེས་ཆེན་འཇམ་པོ་བྱས་ནས་ཅིག་གསུང། རྩ་བའི་ཆ་ནས་དྲི་བ་འདྲི་མཁན་མང་པོ་ཞིག་ཡོད་པའི་ཁོངས་སུ་རྒྱ་རིགས་སློབ་མ་གཅིག་གིས་རྒྱ་ནག་གཞུང་གི་ལྟ་ཚུལ་དང་བཤད་སྟངས་ཇི་མ་ཇི་བཞིན་དུ་བཤད་ནས་དྲི་བ་བཏང་བའི་ལན་དུ་སྲིད་སྐྱོང་མཆོག་གིས་ཐུགས་ལྷོད་ལྷོད་གནང་ནས་ང་ཚོས་བཤད་པ་འདི་བདེན་མིན་དང་རྒྱ་ནག་གཞུང་གི་བཤད་སྟངས་དེ་འགྲིག་མིན་ཐད་ད་ལྟ་ཁྱེད་རང་ཚོ་རང་དབང་ཡུལ་གྲུ་ན་ཡོད་དུས་འཛམ་གླིང་གང་སའི་གཞུང་དང་ཚོགས་པ་སྒྲིག་འཛུགས་ཁག་གིས

བོད་ཀྱི་ལོ་གསར་དང་ལུགས་རྙིང་ལོ་གསར་གྱི་སྔ་ནུབ་ཏུ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་ཀྱི་རྒྱལ་ས་ལྷ་སའི་ལྷ་ལྡན་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་སོགས་སུ་སོང་ནས་ཁྲིམས་ལྟར་ཆོས་ལུགས་ལས་དོན་ལ་དོ་དམ་བྱས་ནས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་རྒྱུར་འབད་བརྩོན་མཐའ་འཁྱོལ་བྱེད་དགོས་པ་དང་དགོན་སྡེ་དོ་དམ་གྱི་ལས་དོན་འཐུས་སྒོ་ཇེ་ཚང་དང་དགོན་སྡེ་དོ་དམ་ཚད་ལྡན་ཞིབ་ཚགས་བཅས་ཀྱི་ལས་དོན་བསྒྲུབ་དགོས་པའི་སྐོར་ནན་བཤད་སྐུལ་འདེད་བྱས་ཡོད་སྐད། ཕྱི་ཟླ་དང་པོའི་ཚེས་སོ་གཅིག་ཉིན་ཝང་ཅུན་ཀྲེང་གིས་གཙུག་ལག་ཁང་དང་ར་མོ་ཆེའི་གཙུག་ལག་ཁང་གཉིས་ལ་ལྟ་ཞིབ་བྱེད་པའི་སྐབས་སུ་དགོན་སྡེའི་རྒྱུན་གཏན་གྱི་སྒྲིག་ཁྲིམས་ལྟར་སྲུང་སྐྱོབ་བྱེད་དགོས་ཟེར་ཏེ་རིམ་པ་ཁག་དང་སྡེ་ཚན་ཁག་གིས་དུས་ཆེན་གཉིས་རིང་གི་བདེ་འཇགས་བརྟན་ལྷིང་ལས་དོན་རང་འགུལ་ངང་ཡག་པོ་བསྒྲུབས་ནས་ལྷོད་གཡེང་དུ་མི་འགྲོ་བར་དམག་འཐབ་བྱེད་པའི་སྤྱོད་ཚུལ་རྣམས་རྒྱུན་འཁྱོངས་བྱས་ཏེ་སྤྱི་ཚོགས་བརྟན་ལྷིང་ཡོང་བར་བྱེད་དགོས་ཞེས་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བའི་གནས་ཚུལ་བཀོད་འདུག་པ་དང། ནམ་རྒྱུན་བོད་ཀྱི་ལོ་སར་དང་ཆོས་འཕྲུལ་སྨོན་ལམ་སོགས་བོད་མི་འདུ་འཛོམས་ཆེ་བའི་སྐབས་སུ་རྒྱ་ནག་དམར་ཤོག་གཞུང་གིས་ལྷ་སར་ལྟ་བཤེར་དང་ས་ཚིགས་ཁག་ཏུ་འགག་སྒོ་བཙུགས་ནས་བོད་མི་མཆོད་མཇལ་བར་དུས་ནས་དུས་སུ་དོ་དམ་བྱེད་ཀྱི་ཡོད་པ་རེད། བོད་ནང་མཚོན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་གྱ་དགུ་བཅས་ལོ་གསུམ་གྱི་རིང་སེ་འབྲས་དགའ་གསུམ་ནས་དགེ་བཙུན་རྣམས་ཀྱིས་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་ཅིང་ལྷག་པར་དུ་ལྷ་ལྡན་སྨོན་ལམ་གྱི་སྐབས་སུ་མི་ཚོགས་ཆེན་པོ་འདུ་འཛོམས་སྐབས་དགེ་འདུན་པ་ཚོས་བོད་ལ་རང་བཙན་དགོས་པ་དང་རྒྱ་མི་བོད་ནས་ཕྱིར་ལོག་དགོས་པའི་སྐད་འབོད་དང་ཡིག་ཆ་བཀྲམ་པ་སོགས་ཀྱི་ལས་འགུལ་བྱུང་སྟེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་བོད་ནང་དྲག་པོའི་བཀག་རྒྱ་ལྡན་པའི་གནས་ཚུལ་བྱུང་ཡོད་པ་རེད། ལྷ་སར་བོད་མིའི་གཞི་རྒྱ་ཆེ་བའི་ངོ་རྒོལ་དེ་བྱུང་ནས་ད་ལོ་ལོ་སུམ་ཅུ་སོ་ལྔ་ལྷག་སོང་བའི་དུས་འདིར་རྒྱ་ནག་དམར་ཤོག་ཚོགས་པས་བོད་མི་ཚོའི་ངོ་རྒོལ་རིགས་བྱུང་བའི་དོགས་ཟོན་བྱེད་པའི་ཁར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་བཀོད་སྒྲིག་ལྟར་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་མཐའ་འཁྱོལ་ཡོང་ཐབས་བྱ་དགོས་པའི་སྐོར་ཝང་ཅུན་ཀྲེང་གིས་བཤད་ལོ་ཕྱོགས་མཚུངས་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉེར་རྩ་གཉིས་ཉིན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་གྱི་ནང་ལྟ་ཞིབ་ཏུ་བསྐྱོད་ནས་ལོ་སར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་སློབ་གསོ་དྲིལ་བསྒྲགས་བྱས་པ་མ་ཟད། མུ་མཐུད་ནས་གོང་ས་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་བྱེད་དགོས་པའི་སྐོར་སྐུལ་མ་བྱས་ཡོད་པ་རེད་ལ། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་གར་ཡུལ་མི་ཚོར་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་རྣམ་པ་འདྲ་མིན་གྱི་སྒོ་ནས་གཞན་ཕན་ཐེབས་རྩ་དང Nexus ཁྲོམ་ར་མཉམ་རུབ་ཀྱིས་བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་གནང་གི་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་ལུགས་ལོ་སར་སླེབས་ལ་ཉེ་བ་གི་སྐབས་དང་བསྟུན་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པ་གཞན་ཕན་ཐེབས་རྩ་ཁང་དང་མཱི་སོར་གྲོང་ཁྱེར་གྱི Nexus ཁྲོམ་ར་གཉིས་མཉམ་རུབ་གནང་སྟེ་སྤྱི་ཟླ་གཉིས་པ་གི་ཚེས་པ་གཉིས་ནས་བཟུང་མཱི་སོར་གྲོང་ཁྱེར་གྱི Nexus ཁྲོམ་ར་གི་ནང་དུ་རྒྱ་གར་ཡུལ་མི་ཚོར་བོད་དོན་ངོ་སྤྲོད་དང་གོ་རྟོགས་སྤེལ་སླད་དུས་སྟོན་གྱི་ལམ་ནས་བོད་ལུགས་ལོ་སར་ངོ་སྤྲོད་ཙམ་མ་ཟད་བོད་ཀྱི་ཆས་གོས་ངོ་སྤྲོད་ཀྱི་སྡེ་ཚན་དང། བོད་ཀྱི་ཟས་རིགས་སྡེར་ཁ་དང་སྒྱུ་རྩལ་གྱི་རྣམ་གྲངས་འདྲ་མིན། བོད་དོན་ངོ་སྤྲོད་དང་གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི། གོང་ས་མཆོག་གི་ཕྱག་དེབ་སྣ་ཚོགས་དང་བོད་ཀྱི་རྐང་བྲོ་ལག་ཤེས་སྣ་ཚོགས་བཅས་ངོ་སྤྲོད་གནང་གི་ཡོད་པ། རྒྱ་གར་ལྷོ་ཕྱོགས་གཞན་ཕན་ཐེབས་རྩ་ཁང་གི་མཱེ་སུར་བོད་ཀྱི་སྡོད་ཁང་གི་འགན་འཛིན་ཐུབ་བསྟན་རྒྱལ་མཚན་ལགས་ནས་ངོ་སྤྲོད་གནང་གི་འདུག། ཨ་ནི་བོད་ཀྱི་ལོ་སར་གྱི་དུས་སྟོན་རྣམ་པར་རོལ་སྟངས་དེ་ནི་ས་གནས་ཡུལ་མི་ལ་ང་ཚོས་སྟོན་ཡག་གི་ཐབས་ཤེས་བྱས་ཡོད། ད་ལོ་འདི་ལོ་སར་དུས་སྟོན་གྱི་ནང་ལོགས་ལ་ཅིག་གི་ཆ་བཞག་པ་ཡིན་ན་ང་ཚོ་བོད་ཀྱི་མདོ་དབུས་ཁམས་གསུམ་གྱི་ཆས་གོས་ཀྱི་འགྲེམས་སྟོན་གྱི་སྡེ་ཚན་ཅིག་བྱས། དེ་ག་ནང་བཞིན་གྱི་སྒང་ལ་བོད་ཀྱི་ཟས་དང་དེ་འདྲའི་གི་ཡང་ཅིག་ག་ལབ་རེད་ཚོང་སྒྱུར་གྱི་སྡེ་ཚན་ཅིག་བྱས། དེ་ག་ནང་བཞིན་གྱི་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་དཀྱིལ་འཁོར་བཞེངས་ལུགས་ཀྱི་དེ་རྣམ་པ་བྱོས་རོགས། འདི་ང་ཚོ་འགྲེམས་སྟོན་གྱི་སྡེ་ཚན་ཅིག་བྱས། དེ་ག་ནང་བཞིན་གྱི་ད་ལྟ་རྒྱལ་བ་རིན་པོ་ཆེ་གི་གསུང་རྩོམ་འགྲེམས་སྟོན་གྱི་སྡེ་ཚན་ཅིག་བྱས། ནི་བོད་དོན་དང་རྒྱལ་བ་རིན་པོ་ཆེ་གི་མཛད་རྣམ་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་བཞི་གི་སྐོར་ལ་ནི། དེ་འདྲ། པར་རིས་ཀྱི་འགྲེམས་སྟོན་བྱས་ནས་སྡེ་ཚན་འདི་འདྲའི་གཅིག་བྱས་ནི་ང་ཚོ་ཡང་བོད་ཀྱི་གཅིག་གི། ག་ལབ་རེད། ལག་ཤེས། བཟོ་ལས། དེ་འདྲའི་གི་ཡང་ཚོང་སྒྱུར་གྱི་སྡེ་ཚན་གཅིག་ཡོད་པ་བྱས་ནས་དེ་འདྲའི་ང་ཚོ་གོ་སྒྲིག་བྱས་བཞག་ཡོད། དམིགས་བསལ་གྱི་སང་ཉིན། ཕྱི་ཟླ་གཉིས་པའི་གི་ཚེས་བཞིའི་དགོང་མོ་དེ་ལ Nexus Centre City རང་དང་ང་ཚོ་གི། བོད་ཀྱི། རྐང་བྲོ་གླུ་གཞས་མདོ་དབུས་ཁམས་གསུམ་གྱི་རྐང་བྲོ་གླུ་གཞས་དང་བོད་ཀྱི་སེང་གེ་འཁྲབ་སྟོན་གྱི་ལས་རིམ་གྱི་གོ་སྒྲིག་ཞུས་བཞག་ཡོད། ཡང་ཁོང་གིས་ཁོ་ཚོའི་རྩ་བའི་དམིགས་ཡུལ་ནི་རྣམ་པ་འདྲ་མིན་གྱི་ལམ་ནས་ས་གནས་ཡུལ་མི་ཚོར་བོད་དོན་ངོ་སྤྲོད་གནང་ཐུབ་ན། མི་སོ་སོའི་དགའ་མོས་དང་དོ་སྣང་བྱེད་ས་མི་འདྲ་བ་གི་རྒྱུ་མཚན་གྱིས་རྣམ་པ་སྣ་ཚོགས་ཀྱི་སྒོ་ནས་བོད་དོན་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་འདུག་པས་འདི་གར་ཡུལ་མི་ཚོའི་དོ་སྣང་ཧ་ལས་བ་གི་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ས་གནས་གཉིས་པའི་ཆ་ནས་ད་ལྟའི་ཆ་ནས་ང་ཚོ་བོད་དོན་ངོ་སྤྲོད་ཆོས་ས་གནས་ཡུལ་མི་ལ་བོད་དོན་ངོ་སྤྲོད་བྱེད་པའི་སྒང་ལ་ཕན་ཐོགས་ག་རེ་ཡོང་གི་འདུག་ལབ་པ་ཡིན་ན་རྒྱའི་ས་གནས་ཡུལ་མི་དེ་ཚོ་ལ་ཨ་ནི་བོད་ཀྱི་གནས་ཚུལ་ལ་དོ་སྣང་བྱེད་སྟངས་དེ་རྣམ་པ་མི་འདྲ་བ་མང་པོ་ཡོང་ག་རིགས་གཅིག་ཡང་དཔེ་དེབ་ཀློག་ཡ་དང་དེ་འདྲའི་གི་གོ་ཡིན་ཡོད་པ་ཡིན་ན་རྒྱལ་བ་རིན་པོ་ཆེའི་གསུང་རྩོམ་རེད་དེ་འདྲའི་གི་བརྒྱུད་ནས་བོད་དོན་ལ་དོ་སྣང་སླེབས་ཡ་ཨ་ནི་རིགས་གཅིག་ཡང་ཁ་ལག་ལ་དོ་སྣང་ཡོད་པ་ཡིན་ན་བོད་ཀྱི་ཟས་གོས་དང་དེ་འདྲའི་གི་བརྒྱུད་ནས་ཨ་བོད་དོ་སྣང་སླེབས་ཡ། རིགས་གཅིག་ད་རི་མོའི་སྒྱུ་རྩལ་དང་དེ་འདྲའི་དོ་སྣང་ཡོད་པ་དང་དེ་འདྲ་ཡིན་པ་ཡིན་ན་ཡང་ང་ཚོ་དཀྱིལ་འཁོར་བཞེངས་ཡ་དང་སྒྱུ་རྩལ་དང་དེ་འདྲའི་གི་ཐོག་ནས་བོད་དོན་ལ་དོ་སྣང་སླེབས་ཡ། ཨ་རིགས་གཅིག་ཡང་བོད་ཀྱི་ཅ་ལག་དང་དེ་འདྲ་ལ་དོ་སྣང་ཡོད་པ་ཡིན་ན་དེའི་བརྒྱུད་ནས་ཕྱུག་མ་གཙུག་གིས་བོད་ཀྱི་གནས་ཚུལ་མཁྱེན་རྟོགས་ཡོང་ཡ་དང་དེ་འདྲའི་གི་དགེ་མཚན་ཞིག་ཡོང་བསྡད་ཀྱི་འདུག་ད་ད་ལོ་ང་ཚོ་རིག་གཞུང་འཁྲབ་སྟོན་འདི་ཆ་བཞག་པ་ཡིན་ན་ཐེངས་གཉིས་པ་ཆགས་བསྡད་ཀྱི་ཡོད་རེད། ཨ་དེ་ལ་དམིགས་བསལ་གི་ད་ས་གནས་གི་ཡུལ་མི་སྤྱི་དང་བོད་པ་དང་འབྲེལ་བ་ཡག་པོ་ཡོད་པའི་སྒང་ལ་ང་ཚོ་འདི་ཅ་ལག་འགྲེམས་སྟོན་རེད་ཅིག་བོད་ཀྱི་ཨ་ཕར་ཚུར་རེད་རིག་གཞུང་འདི་ཚོ་འགྲེམས་སྟོན་བྱེད་པའི་སྐབས་ལ་ས་གནས་ཡུལ་མི་གི་ཅིག་དོ་སྣང། ཧ་ལས་པའི་ཆེན་པོ་གནང་གི་འདུག་ལ། བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་གནང་ས་གི་ནིག་ས་སི་ཁྲོམ་ར་ནི་མེ་སོར་གྲོང་ཁྱེར་གི་ཚོང་འདུས་གལ་ཆེན་ཞིག་ཡིན་པས་ལས་རིམ་སྣ་ཚོགས་ཀྱི་འཚང་ཁ་ཆེན་པོ་ཡོད་ནའང། ནམ་རྒྱུན་བོད་མི་དང་ཚོང་ར་གི་འཛིན་སྐྱོང་འགན་འཛིན་གི་བར་འབྲེལ་ལམ་ཡག་པོ་ཡོད་པར་བརྟེན། མཉམ་རུབ་ཀྱིས་ལོ་སར་དུས་སྟོན་གོ་སྒྲིག་གནང་གི་ཡོད་པ་མ་ཟད། བོད་ཀྱི་ལོ་སར་དུས་སྟོན་འདི་ན་ནིང་ལས་ད་ལོ་གྲ་རྒྱས་པོ་དང། སང་ཕོད་དུ་དེ་ལས་ཀྱང་གོ་སྒྲིག་འཐུས་ཚང་བྱ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ས་གནས་ཀྱི་ཡུལ་དབར་ལ་ཁོ་རང་ཚོ་གི་ལས་བྱེད་རེད་འཛིན་སྐྱོང་དང་ང་ཚོ་རྒྱུན་གཏན་འབྲེལ་ལམ་ཡག་པོ་ཡོད། རྒྱུན་གཏན་འབྲེལ་ལམ་ཡག་པོ་ཡོད་སྐབས་ལ་ཨང་ང་ཚོ་ད་ལམ་བོད་ཀྱི་ལོ་གསར་སླེབས་གྲབས་ཡོད་རེད་འདི་ང་ཚོ་ལོ་གསར་གྱི་དུས་སྟོན་ཞིག་གོ་སྒྲིག་ཞུ་གི་ཡིན་ལབ་འཛིན་སྐྱོང་འབྲེལ་བྱས་ཡོད་སྐབས་ལ་ཁོ་རང་ཚོ་གིས་ཡང་གཅིག་དེ་མང་ཁྱིམ་དུ་ཐོག་ནས་མོས་མཐུན་གནང་ཟུར་བ་བྱས་ན་མ་གཏོགས་ད་ལྟ་འདི་ས་ཆ་ཁོ་རང་འདི program ཅིག་བསྒྲགས་མ་རེད་ཤུགས་རྐྱེན་མང་པོ་ཞིག་འགྲོ་བསྡད་ཡོད་ད་འདི་སྐབས་སུ་ལ་ད་ང་ཚོ་ན་ནིང་ལས་ད་ལོ་དེ་གྲ་རྒྱས་པ་བྱེད་ཐུབ་ཡོད་རེད་ན་ནིང་ང་ཚོ་རིག་གཞུང་འཁྲབ་སྟོན་ཙམ་རེད་བ་ད་ལོ་ང་ཚོ་ཅིག་འགྲེམས་སྟོན་རེད་ཨ་ནི་ཅིག་ཅ་ལག་ཚོང་སྒྱུར་རེད་དེ་འདྲའི་གི་སྡེ་ཚན་ཅིག་བྱུང་ཐུབ་ཡོད་རེད་ད་ལོ་རྗེས་མ་དེ་ལས་ཀྱང་གྲ་རྒྱས་པ་བྱེད་ཐུབ་ཡ་གི་རེ་བ་རྒྱག་གི་ཡོད་ལགས། རྒྱ་གར་ལྷོ་ཕྱོགས་མཱེ་སུར་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པའི་གཞན་ཕན་ཐེབས་རྩ་ཁང་དེ་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་བཙུགས་ནས་འཕྲོད་བསྟེན་དང་ཤེས་ཡོན་སྤྱི་ཚོགས་ཞབས་ཞུ་བཅས་ལ་དམིགས་ཡོད་པ་གི་ཐོག་མཱེ་སུར་གྲོང་ཁྱེར་གྱི་ནང་བོད་རིགས་སློབ་ཕྲུག་དང་གཞོན་སྐྱེས་ཧ་ཅང་མང་བོ་གནས་སྡོད་གནང་གི་ཡོད་པས་དེ་གར་བོད་ཀྱི་སྡོད་ཁང་བཙུགས་ཡོད་པ་མ་ཟད། རྒྱ་གར་དང་བོད་ཀྱི་སློབ་ཕྲུག་ཕན་ཚུན་གྱི་བར་འབྲེལ་ལམ་འཇོག་པ་དང། མི་ཡུལ་སྤྱི་ཚོགས་སུ་བཟང་སྤྱོད་ཀྱི་ལམ་ནས་མདུན་ལམ་འཚོལ་སྟངས། ན་གཞོན་རྣམས་ཀྱི་བར་ཤེས་ཡོན་བརྗེ་རེས་ཀྱི་འབྲེལ་ལམ་འཛིན་ཚུལ་སོགས།

ཉིས་སྟོང་ཉིས་རྩ་བཞི་ལོའི་འཛམ་གླིང་ནོ་སྦེལ་ཞི་བདེ་གཟེངས་རྟགས་ཀྱི་འོས་མིར་བཏོན་ཡོད་པ་དང་མི་བཞི་བོ་དེའི་ཁོངས་སུ་ད་ལྟ་རྒྱ་ནག་གི་བཙོན་འོག་ན་ཡོད་པའི་ཡུ་གུར་བའི་རིག་པ་བ་ཨེ་ཧམ་ཏོག་ཏི་ལགས་ཡོད་པ་རེད། ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་བོ་བྱས་ནས་མི་ཚེ་དོན་ལྡན་ཞིག་སྤྱོད་རྒྱུ་གལ་ཆེན་པོ་ཡིན་ཞེས་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་གིས་ལ་དྭགས་ཀྱིས་གཙོས་པའི་ཧི་མ་ལ་ཡ་རི་རྒྱུད་ཀྱི་དད་ལྡན་པ་རྣམས་ལ་ཚེ་དབང་གནང་སྐབས་ལམ་སྟོན་གནང་འདུག། ཟླ་བ་འདིའི་ཚེས་གསུམ་ཉིན་ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་ཇི་ལྟར་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ་གསོལ་འདེབས་བྱས་དོན་ལྟར་རིན་པོ་ཆེ་མཆོག་གིས་མོན་གྷོ་འདོད་རྒུ་གླིང་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ལ་དྭགས་ཀྱི་གཙོ་བོ་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་ཆོས་རྗེས་འབྲང་བ་རྣམས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་ཚེ་དབང་བཀའ་དྲིན་ཆེ་གནང་མཛད་ཅིང་སྐབས་དེར་རིན་པོ་ཆེ་མཆོག་གིས་སངས་རྒྱས་བཅོམ་ལྡན་འདས་དང

གསོལ་འདེབས་ཞུ་བ་ཞིག་ཡིན་པ་རེད་འདུག་ད་ཐེངས་ཀུན་བདེ་གླིང་རིན་པོ་ཆེ་མཆོག་གི་སྐུ་མདུན་ནས་ཚེ་དབང་ཞུ་བར་བཅར་མཁན་ལ་དྭགས་ཀྱིས་གཙོས་པའི་ཁུ་ནུ་སྤི་ཏི་དང་གར་ཤ་དང་བོད་པ་སོགས་དད་ལྡན་ཆོས་ཞུ་བ་ལྔ་བརྒྱ་ཡས་མས་ཤིག་བཅར་ཡོད་པ་རེད། དེ་མིན་ལ་དྭགས་སེམས་བསྐྱེད་ཚོགས་པས་ད་ལན་འབྲས་སྤུངས་སུ་ནང་ཆོས་ངོ་སྤྲོད་དང་འབྲེལ་བའི་ལས་རིམ་ཉིན་གྲངས་དགུ་སྤེལ་ཡོད་པ་དེའི་ཐོག་འབྲས་སྤུངས་ཀྱི་སྡེ་ཁག་ཁག་ཅིག་གིས་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པ་རེད། རྒྱ་གར་གྱི་ཨ་རོ་ན་ཅལ་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་ད་ལྟ་བཟོ་བཞིན་པའི་མོན་རྟ་དབང་ས་ཁུལ་གྱི་སེ་ལ་ཕུག་ལམ་གཉིས་ལ་གཟིགས་ཞིབ་གནང་ཡོད་པ་རེད། ཨ་རོ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་སྒེར་གྱི་སྤྱི་ཚོགས་སྨྱན་སྦྱོར X བརྒྱུད་སྤེལ་བའི་གནས་ཚུལ་ལྟར་ན་ཟླ་གཉིས་པའི་ཚེས་གཉིས་ཉིན་པད་མ་མཁའ་འགྲོ་ལགས་ཕུག་ལམ་བཟོ་སྐྲུན་ཡུལ་དངོས་ལ་ཕེབས་ནས་སེ་ལ་ཕུག་ལམ་གཉིས་ཀྱི་བཟོ་སྐྲུན་གྱི་གནས་སྟངས་ལ་གཟིགས་ཞིབ་གནང་ཡོད་པ་དང་སེ་ལ་ཕུག་ལམ་དེ་གཉིས་ནི་མོན་རྟ་དབང་ཡུལ་གྱི་གཞུང་ལམ་གཙོ་བོ་ཞིག་ཆགས་རྒྱུ་ཡིན་པ་རེད། སྐབས་དེར་པད་མ་མཁའ་འགྲོ་ལགས་ཀྱིས BRO འདི་ཡི་དཔོན་རིགས་དང་བཀའ་མོལ་གནང་ཡོད་པ་དང་ཁོང་ཚོས་ཉིན་མཚན་དུས་དྲུག་ཏུ་ངལ་བ་ཁྱད་དུ་བསད་ནས་འཐབ་ཇུས་ཀྱི་དོན་སྙིང་ཅན་གྱི་རྣམ་གྲངས་གལ་ཆེན་པོ་དེ་ལེགས་འགྲུབ་ཡོང་རྒྱུར་འབད་བརྩོན་གནང་མུས་སུ་ཡོད་པ་དང། པད་མ་མཁའ་འགྲོ་ལགས་ཀྱིས་རྒྱ་གར་གྱི་སྲིད་བློན་ན་རེན་དཱ་ར་མོ་དི་ཡིས་གྲུབ་སྟོན་མཛད་སྒོ་དང་རྒྱལ་ཁབ་ལ་ལེགས་སྐྱེས་འབུལ་རྒྱུར་རེ་སྒུག་བྱས་ཡོད་ཅེས་ཁོང་གི་སྤྱི་ཚོགས་སྨྱན་སྦྱོར X སྟེང་བཀོད་འདུག། ཕུག་ལམ་དེ་བཞིན་སེ་ལ་རི་བོའི་རྩར་ཡོད་པ་དང་ཕུག་ལམ་དེ་གྲུབ་ཚེ་ནམ་རྒྱུན་འཕྲད་བཞིན་པའི་གངས་ཆེན་དང་ས་རུད་སོགས་རང་བྱུང་གནོད་འཚེའི་རིགས་ཀྱིས་འགྲོ་ལམ་ཁག་གི་དཀའ་ངལ་སེལ་ནས་མོན་རྟ་དབང་ཕྱོགས་སུ་ག་དུས་ཡིན་ཡང་འགྲོ་ལམ་ཡོད་པའི་གནས་སྟངས་ཡག་པོ་ཆགས་རྒྱུ་ཡིན་པ་རེད། དེ་མིན་ཕུག་ལམ་དེ་འགྲུབ་ཚེ་འཐབ་ཇུས་ཀྱི་དོན་སྙིང་ཡང་ཆེན་པོ་ཡོད་པ་ལྟར་ཕོ་ལོ་ས་མཚམས་ཀྱི་རྒྱ་ནག་གི་སྟངས་འཛིན་འོག་གི་ས་མཚམས་ཁག་གི་ཉེ་སར་སླེབས་རྒྱུར་སྟབས་ཇེ་བདེར་སོང་ཡོད་པ་རེད། ཉིས་སྟོང་བཅུ་བདུན་ལོའི་ཟླ་དྲུག་པར་རྒྱ་གར་དང་འབྲུག་ཡུལ་བོད་བཅས་ཀྱི་ས་མཚམས་ལ་ཁེལ་བའི་འབྲོག་ལམ་ཁུལ་དུ་རྒྱ་གར་དང་རྒྱ་ནག་གི་མཐའ་སྲུང་དམག་མིའི་ཁ་གཏད་གདོང་གཏུག་གི་དོན་རྐྱེན་བྱུང་ཡོད་པ་རེད། གསན་པ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་རྒྱ་ནག་གཞུང་འབྲེལ་གྱི་མི་འབོར་གྲངས་ཀ་གཞིར་བཟུང་གིས་རྒྱ་ནག་ནང་མི་གྲངས་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་གཙོ་བོ་ཁག་ཅིག་ཐད་དབྱེ་ཞིབ་དང་འབྲེལ་བོད་ནང་དུའང་འབྱུང་འགྱུར་མི་གྲངས་ཉུང་དུ་འགྲོ་བའི་ཉེན་ཁ་ཡོང་བཞིན་པ་སོགས་ཀྱི་ཐད་ལྕགས་མོ་མཚོས་འབྲེལ་ཡོད་མི་སྣ་དང་མཉམ་དུ་དབྱེ་ཞིབ་ཞུས་པར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་མཚོ་ཡིན། ཉེ་ཆར་དབྱིན་ཇིའི་བྷི་བྷི་སི་སོགས་གསར་འགྱུར་བརྒྱུད་ལམ་ནང་རྒྱ་ནག་གཞུང་འབྲེལ་གྱི་མི་གྲངས་གསལ་བསྒྲགས་ཀྱི་གྲངས་འབོར་གཞིར་བཟུང་ནས་རྒྱ་ནག་ནང་གི་མི་གྲངས་ཉུང་དུ་སོང་བ་དང་འགྲོ་བཞིན་པ་དེའི་ཉེན་ཁ་དང་རྒྱུ་རྐྱེན་གྱི་སྐོར་དབྱེ་ཞིབ་བྱས་ཡོད་པ་རེད། དེ་ཡང་ཉེ་སྔོན་རྒྱ་ནག་གཞུང་གི་རྒྱལ་ཁབ་སྡོམ་རྩིས་ལས་ཁུངས་ནས་གསལ་བསྒྲགས་བྱས་པའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་གི་མི་འབོར་དེ་དུང་ཕྱུར་བཅུ་བཞི་ལྷག་ཡིན་ཞིང། དེ་ནི་ལོ་སྔོན་མ་དང་བསྡུར་ན་ས་ཡ་གཉིས་ཙམ་ཉུང་དུ་ཕྱིན་ཡོད་ལ། འདི་ནི་རྒྱ་ནག་གི་མི་གྲངས་ཐེངས་དང་པོར་ཉུང་དུ་ཕྱིན་པའི་གནས་ཚུལ་མ་ཡིན་པར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་དུས་མཉམ་དང་བསྡུར་ན་འབུམ་བརྒྱད་དང་ཁྲི་ལྔ་ཉུང་དུ་ཕྱིན་ཡོད་ལ།

ངའི་སེམས་ཀྱི་བློ་དེ་ད་ས་ཡ་དགུ་དང་ཁྲི་གཉིས་རེད། ད་དེའི་ཐོག་ནས་གཅིག་བལྟས་ཡོང་ན་ཁྱི་ཟིག་གི་གཟུགས་ཤེས་གི་དང་ན་ཕྱེད་ཀ་གི་མ་ར་ག་ཟིག་སོང་ཟིག་ཡིན་གྱི་ན་ད་ད་ཕལ་ཆེར་ཕྱེད་ཀ་གི་ར་ཟིག་ཟིག་རེད་ད་ད་ས་ཡ་དགུ་དང་ཁྲི་བརྒྱད་དང་ག་གི་ད་འབུམ་གཅིག་ཟིག་མ་ར་ཟིག་སོང་ཟིག་དུ་ཧུད་རྒྱུ་གཅིག་ན་གཅིག་རེད་ཟིག་གོ་ད་སྤྱི་ཚོགས་གི།

ཨོ་གི་ཉིན་ན་ད་ལྟ་ཆོས་གྲོང་ཁྱེར་གྱི་ནང་ནས་ཞ་ཡི་ཟིག་གསོ་སྐྱོང་བྱེད་དགོས་ན་ད་ལྟའི་ཉིན་ནས་ལས་ལོ་བཅོ་བརྒྱད་བར་དུ་ཉིན་ན་ད་ཕལ་ཆེར་ས་ཡ་གཅིག་གོ་གི་ཟིག་དགོས་གི་འདུག་ནས་ད་ཞིང་གྲོང་གི་གི་ཉིན་ན་བུ་ཕྲུག་ཟིག་གསོ་སྐྱོང་བྱེད་དགོས་ན་ཕལ་ཆེར་འབུམ་མ་ལྔ་ཟིག་དགོས་གི་འདུག་ཟིག་ཨོ་ད་དེ་དཀའ་ངལ་དེ་གསུམ་པ་ཟིག་གོ་གི་འདུག་ནས་ད་བཞི་བ་དེ་ད་བཞི་བ་ད་ཧ་ཅང་གི་གནད་འགག་ཅིག་རེད་ད་འཆར་ལྡན་བུ་སྐྱེས་གི་སྲིད་ཇུས་དང་ངོ་མ།

ནི་གི་ན་ད་དེ་རྒྱ་ནག་ཞིག་གི་ཀ་ཡི་དང་ནོ་གི་ན་ད་ད་གི་གི་གི་ན་ད་ད་མི་འབོར་འདི་ཀ་གི་ད་ཡ་རང་ཕི་ཀོ་གི་ན་ད་ཧི་ཀི་ཐེ་ཧེ་བསོང་ནོ་གི་ན་ད་དུ་མོ་གཟིགས་བྱེད་ཀི་འདུག། དེ་བཞིན་གནམ་ལོ་ཡག་ལགས་ནས་ཁོང་གི་གཟིགས་ཚུལ་ལ་གོང་ཞུས་ལས་གཞན་སྤྱི་ཚོགས་ཐོག་ཆེད་ལས་བུད་མེད་ཤེས་ཡོན་པ་མང་དུ་ཕྱིན་པ་དང་དེ་མིན་ལོ་ཤས་ནས་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་ཆེན་པོ་སོང་དང་འགྲོ་བཞིན་པ།

རིམ་པ་བཞིན་དུ་ཉམས་རྒུད་ལ་འགུལ་དགོས་ལོ། ད་ལྷག་པར་དུ་ས་གནས་ཀྱི་ཡིན་ན་སྲིད་གཞུང་ཨུ་རུ་ཀ་གི་ཨུ་ཀ་རི་བུ་ལོན་ཏི་གཞུང་ཨ་ཨུ་རུ་ཀ་རི་ཨུ་རྒྱ་ཆ་གི་རྒྱ་སྐྱེད་ཅིག་ག་ལག་གི་ཡོད་རེད་ལས་བྱེད་མང་ང་ཟིག་ཕོག་སྤྲད་ཐུབ་དགོས་ནི་མ་རེད། ཨ་ནི་ཡིན་ན་འོ་ད་འདི་མོ་གི་རྒྱུ་རྐྱེན་ནི་ངས་ངས་མང་ང་ཟིག་བོད་ཀྱི་རེད་བསམ་གི་འདུག་ཡིན་ན་ད་འདི་འདི་ཡིན་ན། འདི་ད་བི་བི་སི་གི་ཨུ་ཀ་རི་གི་ཡིན་ན་རྒྱ་ནག་གི་ཨུ་ཀ་རི་ཡིན་ན་མ་འབོར་ཅན་ཡོང་ང་གི་དགོས་ནོ་གི་འདི་ད་ཞིབ་བསྡུར་ཡིན་ནོ་གི་ཡིན་ན་འདི་ག་རེ་ནི་འདྲ་བོ་ཡིན་ན་ད་འདི་མོ།

འདི་གི་ཁྱོད་མ་འོངས་པ་ན་ད་མུ་མཐུད་དུ་ཞིབ་འཇུག་ཡེད་དགོས་དང་ཨ་ནི་རྗེ་འདི་གན་གྱི་ན་ཐུར་དུ་གན་གྱི་ན་ཕྱོགས་གཅིག་རེད་བསམ་གྱི་འདུག། དེ་བཞིན་གོང་ཞུས་བཞིན་རྒྱ་ནག་ནང་གི་མི་གྲངས་ཉུང་དུ་འགྲོ་བ་དང་བསྟུན་ནས་ད་ལྟའི་ཆར་བལྟས་ཚོད་ཀྱིས་བོད་ནང་གི་མི་འབོར་ཐད་ཤུགས་རྐྱེན་ཆེན་པོ་མེད་པ་འདྲ་བ་ཞིག་མཐོང་གི་ཡོད་ཀྱང་དོན་དངོས་ཐོག་བོད་ནང་དུ་ཡང་ན་གཞོན་བུད་མེད་ཚོའི་བྱིས་པ་སྐྱེ་འདོད་མེད་པ་སོགས་ལས་མི་གྲངས་ཉུང་དུ་འགྲོ་བཞིན་པ་དང། རྒྱ་ནག་གཞུང་འབྲེལ་གྱི་གྲངས་ཀ་ལྟར་ན་ཕྱི་ལོ་ཉིས་སྟོང་ལོར་བོད་མི་ཁྱོན་བསྡོམས་ས་ཡ་ལྔ་དང་འབུམ་བཞི་ལྷག་ཡིན་པ་དང། ཕྱི་ལོ་ཉིས་སྟོང་བཅུ་ལོར་བོད་མིའི་གྲངས་འབོར་ས་ཡ་དྲུག་དང་འབུམ་གཉིས་ལྷག། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བོད་མིའི་གྲངས་འབོར་ས་ཡ་བདུན་དང་ཁྲི་དྲུག་ཙམ་ཡིན་པ་གཤིབ་བསྡུར་གྱིས་བོད་མིའི་མི་གྲངས་ཀྱང་ཉུང་དུ་འགྲོ་བཞིན་པ་སྐབས་བབ་གནད་དོན་དབྱེ་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་དབྱེ་ཞིབ་གནང་བྱུང། ཨ་རེ་ད་བོད་ཀྱི་ནང་ཨ་རེ་ད་ཤ་ཡིས་གི་སྐྱེས་ཚུལ་འདི་ཨ་མོ་གི་ལྐོག་ནོ་ནི་ཉི་ན་ད་མ་ང་ཚོ་གི་ཉི་ན་ད་ཤ་ཡིས་སྐྱེ་བསམ་གི་མེད་ནོ་ར་ད་འདི་གི་ཨ་གི་ཉི་ན་གྲངས་འབོར་འདི་མང་རེ་མང་རེ་འགྲོ་བཞིན་པ་དེ་ར་བོད་ཀྱི་རེད་ད་གནད་དོན་གཅིག་རེད། ད་རྒྱ་ནག་གཞུང་གིས་ཁྱོད་མི་འབོར་ཞིབ་བཤེར་ད་འདི་ཞིབ་འཇུག་ཡིན་ནོ་ལྟར་ཡོང་ན། ད་རྒྱ་ཡོངས་སུ་གོ་ག་ད་རྒྱ་ནག་དམར་ཤོག་གཞུང་གི་འགུལ་ཁ་འོག་གི་ད་བོད་པ། ཨ་གི་གྲངས་འབོར་འདི་ཆི་ཟིག་རེད་ཉིས་སྟོང་གི་ལོ་དེ། ས་ཡ་ལྔ་ར་འབུམ་བཞི་ར་ཁྲི་གཅིག་རེད། ཨ་ཉིས་སྟོང་བཅུ་གི་ལོ་དེ་ས་ཡ་དྲུག་ར་འབུམ་གཉིས་ར་ཁྲི་བརྒྱད་དེ། ཙི། ཨི་རེ་དང་ན་འུ་ཀ་དེ་ད་ཁོ་བོའི་ངོ་གདོང་ནས་ཡར་འཕར་ཡོད་གི། ད་མོ་ནི་འཕར་སྟངས་ཟིག་ཡིན་ད་ད་ཉིས་སྟོང་ནས་ཉིས་སྟོང་བཅུ་རག་གོ། མི་འབུམ་བརྒྱད་དང་ཁྲི་དྲུག་ལྷག་ཟིག་གི་ཡར་འཕར་ཡོད་གི། ད་ཡིན་ན་ར་ཉིས་སྟོང་ཉི་ཤུ་གི་ལོ་གི་མི་འབོར་དེ་ས་ཡ་བདུན་དང་ཡིན་ན་ཁྲི་དྲུག་རེད། དེ་ཡི་དང་ན་ཉིས་སྟོང་བཅུ་ནས་བུད་ལས་ཉིས་སྟོང་ཉི་ཤུ་རག་གོ། ད་འབུམ་བདུན་དང་ཁྲི་བདུན་ཟིག་མ་གཏོགས་འཕར་མི་འདུག་ད་ཉིས་སྟོང་ནས་བུད་ལས་ཉིས་སྟོང་བཅུ་གི་དེ་བསྡུར་ཡོང་ན་ཁྲི་བརྒྱད་ཀྱིས་མར་ཆག་སོང་ཟིག་ད་འདིའི་ཐོག་ནས་ར་གི་ཁྱེད་ཡོད་གི་ད་གི་ཁྱོད་ཤ་ཡིས་འདི་རིམ་པ་ཅིག་སྐྱེས་གི་མེད་པ་ད་ཤེས་ཐུབ་གི་གི་ཉིན་ད་དག་ཅིག་རེད། ཡང་ཁོང་གིས་མུ་མཐུད་དུ་བོད་ཀྱི་ས་ཁུལ་ཁག་ཏུ་ཞིང་འབྲོག་མང་ཚོགས་དང་ལས་བྱེད་པ་སུ་ཡིན་ཡང་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པར་བརྟེན་ནས་མི་གྲངས་འཕེལ་རྒྱས་ཐད་ཏན་ཏན་ཉེན་ཁ་ཡོང་གི་ཡོད་པ་དང་དེའི་རྒྱུ་རྐྱེན་ཐད་གསུངས་བྱུང། ད་ཐེངས་འདི་ལ་རྒྱུ་རྐྱེན་མང་བོ་ཡོད་དེ་རེད། གཅིག་ནི་ད་ངས་ད་ལྟ་བྱས་ཡོང་ན་རྒྱ་ནག་གི་མི་འབོར་འདི་ཉུང་དུ་འགྲོ་བཞིན་པ་རྒྱུ་རྐྱེན་གྱི་ནང་ནས་ཡིན། ད་ས་གནས་ཀྱི་བཀའ་བརྒྱུད་འདི་རྒྱ་ནག་གི་ས་གནས་ཀྱི་གཞུང་བར་བཀའ་གི་བུ་ལོན་དུ་བརྒྱ་ཆ་བརྒྱ་བྱེད་ཀྱི་བུ་ལོན་འདི་ནི་ད་ཟླ་ཕོགས་ཏུ་བསྐྱུར་ཐུབ་ཀྱི་མེད་པ་ད་དུ་དཔེ་དཀའ་ངལ་ཆེན་པོ་ཅིག་རེད་དེ་བཏང་ན། ད་ཁྱོད་ལས་བྱེད་མང་བ་ཀུན་གྱིས་ནི་ད་རང་ཁ་གསོ་རྒྱུ་མ་གཏོགས་ག་རེ་ད་བུ་ཕྲུག་གསོ་སྐྱོང་གི་སྐོར་འདི་ཧོན་གྱིས་ནི་ད་ཕ་གིར་གི་ཞིག་དཀའ་ངལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ད། དུ་རེ་བུ་ཕྲུག་ཟིག་གི་ཉིན་ཟླ་གསོ་སྐྱོང་གི་འགྲོ་གྲོན་དུ་ཡིན་ན་ད་རྒྱ་ནག་ནང་གི་འོག་ནས་ད་གྲོང་ཁྱེར་གྱི་ནང་ན་ས་ཡ་གཅིག་དང་ནས་ཡིན་ན་ད་ཞིང་གྲོང་ན་ད་འབུམ་ལྔ་ཟིག་གི་བར་ད་དབུ་ཐུག་ཨར་ཐུག་རང་ངོ་ཅིག་ཡིན་གྱི་རེད་རེད་ཡིན་ན་ད་བུ་ཕྲུག་ཟིག་ད་ཨེ་ཡོན་ཟིག་ནི་ཡིན་གྱི་རེད་འོ་དུ་ག་རྒྱ་ཁྱི་ནག་ཅིག་ཡིན་གྱི་རེད་ང་ད་ཞིང་འབྲོག་མང་ཚོགས་ཡིན་ནར་དུ་ག་རེ་ད་གི་ཆོ་འབྲོག་པ་གྲོང་རྡལ་ཅན་དུ་གེར་ཡིན་ན་འདྲ་ཡིན་ན་ད་ག་རེ་ཁོང་ཨ་གི་ནང་ཨ་པོར་ཨ་ནི་དཔལ་འབྱོར་གི་ཡིན་ན་འདི་ད་ཡོང་སྒོ་ར་འདི་མི་ང་ཟིག་ད་འགྱུར་ལྡོག་ཡིན་ན་ཞོང་ད་ག་རེ་ད་གི་བོད་པ་ཆོ་མང་ཆེ་ཤོས་ཟིག་ཨ་རེ་ད་དབྱར་རྩྭ་དགུན་འབུ་མ་གཏོགས་ཧོན་གི་ཡིན་ན་གིར་གི། ཧེ་ཉི་ན་ད་ཅི་གི་ཡོང་ཁུངས། ངས་དྲིན་ཆེན་མི་ལ་ཡི་དང་ད་ཆུང་ཙག་གི་ཚིག་རྒྱག་ཁུང། ང་རེད་ཨ་ར་ཡིན་ང་རེད་ད་ད་གི་ཅང། ཅང། ཆུ་མོ་ཟིག་གི་ཟར་རྒྱག་ཚིག་ཆུར་བསྐོལ་ཡོད་ན་མེད་ན་ད་ད་པའི་ཨུ་ཤད་ཁག་པོ་ཡིན་ནི་ཅིག་རེད་ད་དུམ་བུ་གི་ཨུ་ཡིན་ན་ད་དཔལ་འབྱོར་གི་དགེ་རྒན་གྲགས་ཅན་གི་རེད། ད་ཉི་ནི་ཡུག་ག་ལི་ད། གི་རེད་ད་གི་ཆུ་འདི། ད། ཤི་རིན་པ་ཅི་ན་འདི་ད་སློབ་གྲྭ་གི་ཨོ་རྒྱུག་གི་འདི་མང་རེད་སོང་ཨ་ནི་རྒྱ་ནག་གཞུང་གི་ཀ་ཀ་ཀ་སློབ།

ད་བོད་པ་མཚོན་ན་བོད་པ་ཧ་ཅང་ཉུང་ཉུང་རེད་ད་བོད་ནང་ནས་ཡིན་ན་ད་ད་ས་ཡ་བདུན་ནས་ཡས་མས་གཅིག་རེད་ད་ད་ཕྱི་ལོགས་ནས་འབུམ་གཉིས་ཡོད་ཟེར་གི་ཡོད་རེད་གཅིག་ཁ་ཡིག་ཟིག་གི་འབུམ་འབུམ་གཅིག་ར་ཁྲི་བདུན་ཟིག་ཟེར་གི་ཡོད་རེད་ཡིན་ན་ད་གང་ལྟར་ཀྱང་ཡིན་ན་ད་བོད་གི་མི་འབོར་གཅིག་གི་འོ་ག་རེད་ད་མི་རིགས་གཅིག་ཡིན་ན་ད་འདི་ཧ་ཅང་གི་འོ་ག་རེད་ད་ཁྱོད་ཞ་ཡིས་གང་ཐུབ་ཐུབ་ཟིག་སྐྱེ་ཡ་དང

ཡིན་གྱི་ན་ད་ཅི་ཀ་ཅིག་གི་སྒེར་གྱི་གཞུང་དང་འབྲེལ་བོ་དང་ག་ཡི་དང་དེ་མོ་ཅིག་ད་ད་ཡོད་ན་མེད་ན་ད་དུ་ཡོད་ཡོད་ཐུབ་པ་ཡིན་ན་ཡང་ཅིག་ཡོད་ག་རེ་ཆོས་བཤད་ཡིན་དུ་མང་རེ་ཅི་ཡ་དང་བོ་ད་འདི་གི་ཁག་ཏུ་འབྲེལ་བོ་ལྕོགས་ཐུབ་རེ་ན་རེ་གང་ལྟར་ཀྱང་ཡིན་ན་ད་འདི་མོ་གི་བྱུང་བ་ར་ད་ལས་ཀ་ལས་མཁན་ཡིན་གྱི་ན་ཚོགས་པ་སྐྱིད་སྡུག་འབྲེལ་བོ་དང་དེ་མོ་ར་ཡོང་ན་ད་ཕ་ཁྱེར། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྗེས་ཁྱེད་ཚོས་གསན་པར་ཕྱོགས་མི་ཚོ་དགོད་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མེ་རི་ཁའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་དང་ལས་རིམ་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང།